ཨོ་བོད་རིགས་སྤུན་ཟླ་ཆོས་གྲོགས་རྒན་གཞོན་ཕོ་མོ་ཡོངས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ད་དེ་རིང་ཡ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་གི་དམིགས་བསལ་གི་ས་ག་ཟླ་བ་ཆགས་བསྡད་ཀྱི་འདུག་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ས་ག་ཟླ་བ་བཟང་ཞུ་ཡ་ཡིན་སྤྱི་བཏང་ང་ཚོ་ད་ཅིག་ཉམ་ཐག་གོས་མེད་ཟས་མེད་དེ་འདྲ་ལ་ཡ། ལོ་གཅིག་ལ་ཡང་ཐེངས་མ་ཁ་ཤས་ཁ་ཤས་དེ་འདྲ་བྱས་རོགས་པ་བྱེད་འགྲོ་བསྡད་ཀྱི་ཡོད་རེད་དེའི་ནང་ནས་དམིགས་བསལ་ཨ་ནི་ང་ཚོ་ས་ག་ཟླ་བ་གི་རོགས་པ་བྱེད་ཀྱི་ཡོད་རེད་ཨ་ནི་དེ་ལ་ཡང་ད་དམིགས་བསལ་གྱི་ཡང་དེ་ས་ག་ཟླ་བ་རོགས་པ་བྱེད་མཁན་ད་ལྟ་ཨ་ནི Belgium ནས་ད་ལྟ་ཉི་མ་ཚེ་རིང་ལགས་དང་འཇིགས་མེད་ལགས་ཨ་ནི་བསྟན་འཛིན་སྒྲོལ་དཀར་ལགས་རྒྱལ་མཚན་དཔལ་མོ་ལགས་ཨོ་རི་ས་གཞིས་ཆགས camp གསུམ་པ་ནས་ཡིན་པའི་ཕུན་ཚོགས་རྣམ་རྒྱལ་ལགས་ད་ཁོང་ཚོ་མི་ལྔ་ཙམ་ཅིག་གི་ད་དེ་འདྲའི་ཕྱག་རོགས་གནང་ནས་ཡ་ཕལ་ཆེར་ལོ་ད་རིང་དེ་ལོ་དྲུག་ཙམ་ཅིག་དེ་འདྲ་ཅིག་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་དམིགས་བསལ་གྱི་ཡ་ད་རྒྱ་གར་ཡུལ་མི་ཉམ་ཐག་ཟེར་ན་འདྲ་ད་ང་རང་གི་དེ་ཐད་གཏོང་གི་ད་ད YouTube ཟེར་གྱི་རེད་བ་དེ་གི་བརྒྱུད་ཟེར་ན་འདྲ་ཁྱེད་རང་ཚང་མ་ལ་དུས་རྒྱུན་ལྟར་དུ་བྱས་ན་ཡང་ཐུགས་རྗེ་ཆེ་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་འདི་ནང་ལོག་ལ་ཡང་འབྲས་ཡོད་རེད་སྣུམ་ཡོད་རེད་ཚྭ་ཡོད་རེད་སུར་པན་ཡོད་རེད་ད་འདི་ནང་ལོག་ལ་དངོས་གནས་དྲང་གནས་ཀྱི་མེད་པ་གཅིག་ཀྱང་མེད་ད་བཟའ་བཅའ་གི་རིགས་འདྲ་བོ་ཆ་བཞག་ན་ཕུན་སུམ་ཚོགས་པ་དཔེ་མི་སྲིད་ཀྱི་ཡག་པོ་ཡོད།

རྒྱལ་བ་རིན་པོ་ཆེ་གི་བཀའ་དང་དགོངས་པ་གཞི་བཟུང་བྱས་ནས་ཨ་ནི། ས་གནས་ཡུལ་མི་མཉམ་དུ་ལ་འབྲེལ་བ་བྱེད་ཟེར་གསུངས་ཡོད་རེད་དུས་དང་རྣམ་པ་ཀུན་ཏུ་གསུངས་བསྡད་ཀྱི་ཡོད་རེད་བཀའ་སློབ་གནང་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་རང་སྒེར་གྱིས་ཡིན་ན་ཡང་ས་མི་ཡུལ་མི་མཉམ་དུ་ལ་ཨ་ནི་ང་ཚོ་འབྲེལ་བ་བྱེད་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བཞག་ད་ང་ཚོ་འདས་པའི་ལོ་རྒྱུས་ནང་ལོག་ལ་ང་ཚོ་དང་པོ་ཡོང་དུས་སྐབས་སུ་དངོས་གནས་དྲང་གནས་ཀྱི་ད། རྐུབ་བཙུགས་ས་མེད་ནས་ས་ཆ་ཁུག་ཀྱོག་དེ་འདྲ་ཅིག་ལ་སླེབས་རེད་ཡིན་ན་ཡང་ད་རྒྱ་གར་གཞུང་མང་གཉིས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ལྟ་ང་ཚོ་ས་ཏག་ཏག་ཆགས་བསྡད་ཡོད་རེད་བ། ད་ང་རང་ཚོའི་ངོས་ནས་ཡང་ཅིག་ཞེ་པོ་ཞེ་པོ་ད་ཅིག་རྗེས་སུ་ཡི་རང་བཀའ་དྲིན་རྗེས་དྲན་ཞུ་ཡས་མེད་ན་ཡང་ད་ས་གནས་ཡུལ་མི་ཉམ་ཐག་དེ་ཚོ་ལ་ཏོག་ཙམ་རོགས་པ་བྱས་བ་ཡིན་ན་ཡང་ང་རང་ཚོ་གིས་ཡང་བཀའ་དྲིན་རྗེས་དྲན་དེ་ཅིག་ཆགས་ང་རང་ཚོ་ད་མ་འོངས་པ་ལ་དེ་ས་གནས་དེ་ལ་ལོ་ག་ཚད་གནས་འགྲོ་ཡོད་མེད་ཧ་གོ་ཡ་ཡོད་མ་རེད་ད་གནས་པའི་རིང་ག་ལ་ནི་གཅིག་ས་གནས་ཡུལ་མི་མཉམ་དུ་ལ་འབྲེལ་བ་ཡག་པོ་བྱེད་དང་མཐུན་འབྲེལ་ཡག་པོ་བྱེད་ལ་གནས་ཐུབ་པ་ཡིན་ན། ང་རང་ཚོ་ཡུན་རིང་པོ་གནས་ཐུབ་ཡ་དང་སྐྱིད་པོ་དང་དགའ་པོ། འཚོ་བ་ཡག་པོ་ངང་ལ་གནས་ཐུབ་ཡ་གི་རེ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། དེ་མ་གཏོགས་གཅིག་གི་དེ་ནི་རྒྱ་གར་ཡུལ་མི་མཉམ་དུ་ལ་འབྲེལ་བ་ཡག་པོ་མེད་ན་དེ་ས་དཀའ་ལས་ཁག་པོ་ཆགས་བསྡད་ཀྱི་ཡོད་རེད་དཔེར་ན་ཆ་བཞག་གི་ན་ང་ཚོ་ཨོ་རི་ས་རང་ལ་ཆ་བཞག་གི་ན་ཐེངས་མ་གཉིས་ཙམ་ཅིག་དེ་འདྲས་བྱུང་ཤག་ཕོ་གསར་དེ་འདྲས་སྦག་སྦག་བརྡབས་ཡག་འདྲ་བོ་དང་རྒྱ་གར་ཡུལ་མི་མཉམ་དུ་འཁྲུག་པ་ཤོར་ཡག་དེ་འདྲས་བྱུང་ཤག་བྱེད་དུས་ལམ་སང་ཡུལ་མི་མི་དེ་འདྲས་སླེབས་ནས་ཨོ་ཁོ་ཚོ་མཉམ་དུ་འཁྲུག་པ་མ་རྒྱག་ཨ་ཁོ་ཚོ་མི་ཡག་པོ་ཡོད་རེད་ཁོ་ཚོ་གི་དངོས་གནས་དྲང་གནས་ང་ཚོ་སྐྱོ་པོ་དེ་ཚོ་ལ་ཟས་བྱིན་གྱི་ཡོད་རེད་ད་ག་ནང་བཞིན་དུག་ལོག་སྤྲད་ཀྱི་ཡོད་རེད་དངུལ་སྤྲད་ཀྱི་ཡོད་རེད་ཟ་རྒྱུ་འཐུང་རྒྱུ་ཆ་ཚང་སྤྲད་ཀྱི་ཡོད་རེད་ཁོ་ཚོ་མ་བྱེད་ཁོ་ཚོ་མི་ཡ་རབས་རེད་ད།

འབྲེལ་བ་མེད་ན་གནས་ཐུབ་ཐབས་ཞེ་དྲག་ཡོད་མ་རེད་ཨ་ནི་དེ་ཡིན་དུས་ག་སུ་ཚང་མས་གི་ཡ་དགོངས་པ་ཟབ་རྒྱས་ཀི་སྒང་དེ་འདྲའི་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་ནི་མུ་མཐུད་ནས་དེ་འདྲའི་གནང་ཐུབ་ན་དཔེ་མི་སྲིད་གི་ཡག་པོ་འདུག་ཨ་ནི་དཔེར་ན་ཆ་བཞག་ན་ང་ཚོ་ད་ལྟ་ཨོ་རི་ས་གི་ལྟ་དེ་ད་ལྟ་ང་ཚོ་ད་ལྟ་ཟས་དེ་གོས་རྒྱན་དེ་ས་དེ་འདྲ་འདུག་བ་དེ་ཚོའི་འདྲ་བོའི་ནང་དངོས་གནས་དྲང་གནས་གི་ཁ་ཡོད་ལག་ཡོད་གི་དཀའ་ངལ་ཡོད་རེད་ད་དཔེར་ན་ཆ་བཞག་ན་རེད་བ་ད་ལམ་ན། མི་གཞན་དག་ཅིག་ལ་ལབ་ན་ཡིད་ཆེས་ཀྱི་མ་རེད་མ་གཏོགས་ཅིག་གི་འདི་ཚོ་གྲངས་ག་རེ་རེད་ཚོར་བ་ག་འདྲ་ཞིག་སྐྱེས་དགོས་རེད་ཟེར་ན། ཞོགས་ཀའི་ལས་ཀ་ལ་ཕྱིན། ཨ་དགོང་དག་དེའི་དངུལ་དེ་འཁྱེར་ཡོང། ཨ་ནི་ཕྱེད་ཀ་དེའི་ཨ་རག་འཐུང། ཨ་དངུལ་ཕྱེད་ཀ་དེ་གི་ཟས་ཆས་ཉོས། ཨ་རྫོགས་ཚར་ད་སང་ཉིན་ལས་ཀ་ཡོད་མ་རེད་ད། ད་སང་ཉིན་ལས་ཀ་ཕྱིན་ན་ཕྱིན་རེད་ལས་ཀ་མ་ཕྱིན་ན་ཁ་ལག་རག་གི་མ་རེད་བ། ཨ་ནི་སང་ཉིན་ཅིག་གི་ལས་ཀ་འགྲོ་དགོས་བསམ་ནས་གཟུགས་པོ་བདེ་བོ་མེད་ན། ཁ་ལག་རག་ཡ་ཡོད་མ་རེད་བ། ཡང་སང་ཉིན་གཟུགས་པོ་བདེ་པོ་ཡོད་ལས་ཀ་འགྲོ་དགོས་བསམ་ལས་ཀ་ཕྱིན་པ་ཡིན་ན་ཡང་ལས་ཀ་མ་རག་ན་དངུལ་རག་ཐབས་ཡོད་མ་རེད་བ་དེ་འདྲ་བྱས་ནས་དངོས་གནས་དྲང་གནས་ཀྱི་གནས་སྟངས། ཉག་ཕྲ་བོ་ཞེ་པོ་དེ་འདྲ་རེད་ད་དེ་ཚོ་རྣམས་ལ་ལྟས་བྱས། ཅིག་སོ་སོ་གི་ཟླ་བ་གླ་ཆ་གི་སྒང་ནས་ཡིན་ན་རེད་ཚོང་བརྒྱབ་ནས་ཡིན་ན་རེད་ཞེ་དྲག་མ་བྱུང་ན་ཡང་བརྒྱ་ཆ་ལྔ་ས་ཅིག་སོ་སོ་ཟླ་བ་གླ་ཆ་ཡིན་ན་རེད་སོ་སོ་ཚོང་གི་ཁེ་བཟང་ཡིན་ན་རེད་དེ་འདྲ་ཏོག་ཙམ་བྱས་ཐུབ་ན་ཡག་པོ་མེད་འགྲོ་བསམ་གྱི་འདུག་ངས་ཀྱི།

སྒོར་མོ་ལྔ་བཅུ་སྟོང་གཅིག་གཉིས་མ་གཞི་སྤྲད་ཡ་མེད་ན་ཡང་དེ་ཀུན་སློང་བཟང་པོ་གི་སྒང་ནས་དེ་འདྲ་བྱས་ན་གཅིག་སྤྲད་བཞག་པ་ཡིན་ན། སོ་སོ་ལ་ཡང་དངོས་གནས་དྲང་གནས་ཀྱི་བསོད་ནམས་རྒྱ་ཆེན་པོ་ཅིག་བསགས་བསྡད་ཀྱི་རེད་སོ་སོ་ག་བ་ཕྱིན་ན་ཡང་བསམ་པ་བཟང་ན་ས་དང་ལམ་ཡང་བཟང་ཟེར་ཡ་ནང་བཞིན་རེད་སོ་སོ་སེམས་པ་སྐྱིད་པོ་ལུས་སྐྱིད་པོ། ད་ག་ནང་བཞིན་གྱི་ལས་དོན་ག་རེ་བྱས་ན་དོན་འགྲུབ་པ། ད་ག་ནང་བཞིན་གྱི་ཅིག་ག་རེ་ཟེར་དགོས་རེད་ཁ་ཤས་ནི་ག་ཚོད་དཀའ་ལས་བརྒྱབ་ན་ཡང་རྩ་ནས་མ་ཡོང་ཡ་དེ་དོན་དག་ག་བ་ལ་ཐུག་གོ་རེད་དོན་དག་འདི་ལ་ཐུག་གོ་རེད་ད། ཨོ། དེ་འདྲ་རེད་དེ་ཡིན་དུས་ག་ས་ནི་ད་ངས་ཀྱི་ཡང་བསྐྱར་ཡང་བསྐྱར་ཞུ་དགོས་མི་འདུག་ཚང་མས་ཀྱི་མཁྱེན་མཁྱེན་པ་རེད་ཨ་ནི་ས་གནས་ང་ཚོ་དེ་ས་གནས་ལ་དཀའ་ངལ་ཡོད་པ་ནང་བཞིན་གྱི་ཨ་བོད་མི་ང་རང་ཚོ་གཞིས་ཆགས་ག་བ་ཡིན་ན་དེ་གཡས་གཡོན་ལ་ཡོད་དེ་ངས་ཨ་ནི་ས་གནས་ཡུལ་མི་སྐྱོ་བོ་དེ་འདྲ་མང་པོ་རེད་བ་ཡ་ཨོ་དེ་འདྲ་རེད་ཨ་ནི་དེ་འདྲ་གྱི་ཚང་མ་གྱི་ཏོག་ཙམ་རོགས་པ་གནང་ཐུབ་ན་ནི་དཔེ་མི་སྲིད་གི་ཡག་པོ་འདུག་ཨ་ནི་ཁྱེད་རང་ཚོ་གྱི་ཅིག་ས་གནས་ལ་ཡ། ག་རེ་ཟེར་དགོས་རེད་སོ་སོ་གི་ཕ་མ་སྤུན་ཀྱག་དེ་འདྲས་ཡོད་རེད་བ། ཨོ། ཕྱི་རྒྱལ་ལ་བཞུགས་མཁན་ཡིན་ན་ཕ་མ་སྤུན་ཀྱག་དང་དེ་ཚོ་གི་བརྒྱུད་ནས་རོགས་པ་གནང་ན་འགྲིག་རེད་བ། ཡང་སོ་སོ་གི་ཕ་མ་སྤུན་ཀྱག་དང་སོ་སོ་གི་བརྒྱུད་ནས་ས་ཏན་ཏན་ཏིག་ཏིག་གི་རོགས་པ་གནང་ས་དེ་འདྲས་མེད་ན་ང་ཚོ་བརྒྱུད་ནས་རོགས་པ་གནང་ན་འགྲིག་རེད། ང་ཚོ་ད་ལྟ་དེ་བརྙན་ཐུང་དེ་གཟིགས་བསྡད་གི་འདུག་བ་བརྙན་ཐུང་དེ་གི་གཞུག་གུ་གཞུག་གུ་དེ་ལ་ངའི QR code ཅིག་བཞག་ཡོད།

དེང་སང་རོགས་པ་བྱེད་མཁན་དེ་ཚོས་བརྙན་ཐུང་ཞེ་པོ་བཟོ་གི་འདུག་གལ་སྲིད་རོགས་པ་བྱས་ན་བརྙན་ཐུང་མ་བཟོས་ན་འགྲིག་གི་འདུག་ཟེར་མཁན་དེ་འདྲ་འདུག་བདེན་པ་རེད། དེ་ཡིན་དུས་རོགས་པ་བྱས་ཡ་རེད་བརྙན་ཐུང་བཟོ་དགོས་ཡ་དེ་འདྲ་གལ་ཆེན་པོ་གང་ཡང་མི་འདུག་དཔེར་ན་ང་འདྲ་བོ་ཆ་བཞག་ན་འདི་བརྙན་ཐུང་འདི་བཟོས་ནས་ཡ་ཅིག། བརྙན་ཐུང་བཟོས་ནས་ཡུ་ཀྲུབ་ནང་ལོག་ལ་ཟླ་བ་ལ་དངུལ་རག་ཡ་ཡོད་རེད་ཟེར་ཤེས་ཀི་འདུག་བ་ད་ལྟ་བར་དུ apply བྱས་མ་མྱོང་ག་འདྲ་བྱེད་ཀི་ཡོད་ན་ཧ་གོ་གི་མེད། ང་ཚོས་འདི YouTube དེ་ག་རེ་བྱས་ནས་བཟོ་གི་ཡོད་ཟེར་ན། རྒྱ་གར་ཡུལ་མི་མང་པོ་ཅིག་གིས་མཐོང་པ་ཡིན་ན་ཨོ་བོད་པ་འདི་ཚོ་གིས་དངོས་གནས་དྲང་གནས་ཀྱི་ང་ཚོ་ཡུལ་མི་ཉམ་ཐག་ལ་རོགས་པ་བྱེད་ཀྱི་འདུག་བ་བོད་པ་ཟེར་ཡ་དེ་ཡག་པོ་རེད་འདུག་བ་ཨ་བོད་པ་ཟེར་ཡ་དེ་དངོས་གནས་ང་ཚོ་ལ་བཀའ་དྲིན་ཆེན་པོ་རེད་འདུག་བ་བོད་པ་མཉམ་དུ་ལ་འབྲེལ་བ་ཡག་པོ་བཞག་དགོས་འདུག་བ་བསམ་ཡག་གི་དམིགས་ཡུལ་གཅིག་འདི་འཁྱེར་ནས་བཟོ་གི་ཡོད་གང་ཡིན་ཟེར་ན་རྒྱ་གར་ལ་ཡང་ཁྱབ་བསྒྲགས་བྱེད་ཀྱི་ཡོད། རེད། རེད། དམིགས་ཡུལ་གཉིས་པ་དེ་ག་རེ་ཡིན་ཟེར་ན། ད་ང་ཚོས་གི་འདི་འདྲའི་བཟོ་ཡོང་དུས་སྐབས་སུ་ཅིག། བོད་པ་སྤྱི་ཚོགས་ནང་ལོགས་ལ་ཡིན་ན་ཡང་མི་མང་པོ་ཅིག་དངོས་གནས་དྲང་གནས་ཀྱི་སོ་སོ་ཧྲ་ཐག་ཐག་ཡོད་དུས་སྐབས་སུ། གཞིས་ཆགས་ཁུག་ཀྱོག་སྡེ་བ་ལ་རྒྱ་གར་ཡུལ་མི་ཉམ་ཐག་འདི་འདྲའི་སྐྱོ་བོ་ཡོད་པ་ཕལ་ཆེར་ཕལ་ཆེར་མི་མང་པོ་ཅིག་གིས་ཧ་གོ་གི་ཡོད་ཀྱི་མ་རེད་སྙིང་རྗེ། ཁག་ཡོད་མ་རེད་ག་རེ་བྱས་ནས་ཁག་ཡོད་མ་རེད་ཟེར་ན་སོ་སོའི་ས་གནས་ས་ཐོག་ལ་མ་འགྲོ་སོ་སོའི་ས་གནས་འདི་འདྲའི་ལ་མ་སླེབས་པ་ཡིན་ན་ཧ་གོ་གི་མ་རེད་བ། ཨ་ནི་བྱས་ཙང་དེ་ཚོ་གི་ཅིག་མཐོང་པ་ཡིན་ན་ཨོ་དངོས་གནས་དྲང་གནས་ཀྱི་དེ་འདྲའི་སྐྱོ་བོ་འདུག་བ། ཨ་དེ་འདྲས་ཀྱི་རོགས་པ་བྱེད་ཡ་འདུག་བ་བསམ་ཡ་ཅིག་ཡོང་གི་རེད་བ་བྱས་ཙང་ང་ཚོས་ཀྱི་ད་རོགས་པ་ཆུང་ཆུང་མ་ཞིག་བྱེད་ཐུབ་ཀྱི་ཡོད་མ་རེད་དེ་ཡིན་ན་ཡང་ཐིགས་པ་བསགས་པའི་ཀྱི་རྒྱ་མཚོ་ཟེར་ཡ་དེ་རེད་བ་ང་ཚོ་དེ་ལ་བལྟས་ནས་ཡང་གཞན་དག་དེ་འདྲས་ང་ཚོ་མཉམ་དུ་ལ་ཡོང་མཁན་ཡང་འདྲ་པོ་དང་ཡང་དེ་མེད་ན་ཡང་སོ་སོ་སྒེར་གྱི་ཡང་དང་དུ་བླངས་ནས་དེ་འདྲས་ཀྱི་ལས་འགུལ་གསར་པ་བཙུགས་ཡ་དེ་འདྲས་ཡོང་སྲིད་ཀྱི་རེད་བ་ང་ཚོས་གཅིག་བསམ་བློ་རབ་དང་རིམ་པ་མང་པོ་ཞིག་བཏང་ནས་བརྙན་ཐུང་བཟོ་དགོས་རེད་མ་གཏོགས་གཅིག་གི་ད་ག་ཟེར་མིང་ཡོང་ཡ་དང་དངུལ་ཡོང་ཡ་དེ་འདྲས་མ་རེད། མིང་ཡོང་ཡ་དེ་འདྲ་དེ་འདྲ་ཡིན་ན། བརྙན་ཐུང་མང་ཆེ་བ་ནང་ལོགས་ང་རང་གདོང་པ་བསྟན་ང་རང་ཐོན་གྱི་རེད་བ་ང་རང་མ་ཐོན་ཡ་གི་རྒྱུ་མཚན་ག་རེ་རེད། ང་ཚོ་གི་ཀུན་སློང་དེ་ག་རེ་རེད། ཨོ་དེ་ཧ་གོ་དགོས་ཡ་དེ་གལ་ཆེན་པོ་རེད་བ། ཨོ་དེ་འདྲ་རེད་ཨ་ནི་ད། ཡང་སྐྱར་ཡང་སྐྱར་ཞུ་དགོས་ཡ་མི་འདུག་སྤྱིར་བཏང་ད་ཚང་མས་གི་མཁྱེན་མཁྱེན་པ་རེད། ཨང། དེ་ཡིན་དུས་སྐབས་སུ། ད་ཅིག་ངས་གོང་དུ་ཞུ་མཁན་ནང་བཞིན་རེད་སོ་སོ་གི་མི་ཚེ་ནང་ལོགས་ནས་ཅིག་ཡོང་ཁུངས་ཀྱི་ནང་ནས་ཞེ་དྲག་ཞེ་དྲག་བྱས་མ་ཐུབ་པ་ཡིན་ན་ཡང་བརྒྱ་ཆ་ལྔ་ཙམ་ཅིག་ཏོག་ཙམ་ཏོག་ཙམ་གནང་ཐུབ་ན་དཔེ་མི་སྲིད་ཡག་པོ་རེད་གཅིག་ལ་ཡང་དངོས་གནས་དྲང་གནས་ང་རང་ཚོ་རྒྱ་གར་གཞུང་མང་གཉིས་བཀའ་དྲིན་ཆེན་པོ་རེད་དེ་ལ་ཡང་བཀའ་དྲིན་རྗེས་དྲན་ཆགས་འགྲོ་གི་རེད། ཨ་ནི་གཉིས་ལ་ད་ང་ཚོས་ནང་པ་སངས་རྒྱས་ཁ་གི་ནང་པ་སངས་རྒྱས་གཅིག་པུ་མིན་པ་བྱས་དོན་གྱི་ནང་པ་སངས་རྒྱས་དགོས་ཡ་དེ་དཔེ་མི་སྲིད་ཀྱི་གལ་ཆེན་པོ་ཆགས་འགྲོ་གི་རེད་བ་ཨོ་དེ་རེད་དེ་ཡིན་དུས་སྐབས་སུ་དོན་གྱི་ནང་པ་སངས་རྒྱས་བྱེད་པ་ལ་ཨ་ནི་སོ་སོ་གི་ད་ལག་ལེན་བསྟར་དགོས་རེད་བ་ཁ་གཅིག་པུ་བཤད་བསྡད་ན་འགྲིག་གི་མ་རེད་དེ་འདྲས་རེད་ཨ་ནི་དེ་ཡིན་དུས་སྐབས་སུ་ཚང་མས་གི་དགོངས་བཞེས་ཡག་པོ་གནང་རོགས་གྱིས་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི།